ཚིག་དེ་ཡང་ནེ་ཝར་གྱི་ཚིག་རེད་ཤག་ཏའུ་ལབ་ན་སྦྲུལ་རེད་ཤག་དཱ་ལབ་ན་མཚོ་ཨ་ནི་སྦྲུལ་གྱི་མཚོ་ལབ་དུས་ཨ་ནི་ཀླུ་དང་འབྲེལ་བ་ཡོད་པའི་མཚོ་ཅིག་མཚོ་ཅིག་རེད་ཤག་ཨ་ནི་མཚོ་དེ་ཆེན་པོ་དཔེ་ཡོད་རེད་ཨ་ནི་ང་ཚོ་གཞིས་ཆགས་ནས་སྐར་མ་ཉི་ཤུ་སྦག་སྦག་འགྲོ་ན་སྐར་མ་ཉི་ཤུ་ལྟོ་ལ་སླེབས་འགྲོ་གི་རེད་ང་ཚོ་གཞིས་ཆགས་ནས་ཞོགས་ཀ་འགྲོ་བསྡད་ཡོད་རེད་ཡིན་ན་ཡང་ངས་ལྷན་རྒྱས་ཚོ་དེ་ནི་མ

ད་ད་ནི་སེ་གལ་བཏང་ན་ནི་ལམ་ཁ་ཡག་པོ་འདུག་སེ་གལ་བཏང་མཁན་དེ་ཚོ་ཡང་འགྲོ་དགོས་ཡིན་ན་ལམ་ཁ་ཡག་པོ་འདུག་ད་དེ་ནེ་པ་ལི་གཞུང་གི་ཀོ་ལེ་ཞི་རེད་ཡུ་ནི་ཝར་སི་ཏི་ཨ་ནི་ལམ་ཁ་དེ་ཚོ་དཔེ་ཡག་པོ་འདུག་ཆེན་པོ་བྱས་གུ་ཡངས་པོ་ར་ནི་འགྲོ་ན་སྟབས་བདེ་བོ། གཞན་ལམ་ཁ་དེ་ཚོ་ཆུང་ཆུང་བྱས་ཇམ་རྒྱག་བྱས་ཡོད་ར་ངོ་མ་དཔེ་དཀའ་ལས་ཡོད་རེད་ད་རྒྱ་ཆེན་པོ་བྱས་ར་ནི་ལས་སླ་བོ་འདུག་ད་ཧོ་དེ་ནི་ཕར་འགྲོ་ན་ཨ་ནི་ཀིརྟི་པུར་ཚུད་རེད་ཀིརྟི་པུར་ལ་ནི་ཨ་ནི་དེ་ལ་ཡང།

སྐད་གྲགས་ཆེན་པོ་ཞིག་རེད་དེ་ཅོ་བར་གྱི་ད་དེ་ལ་ང་ཚོ་ནེ་པ་ལི་ཕི་ལིམ་ཤུ་ཏིང་བྱེད་ས་དང་ཆ་ཚང་དེ་ལ་རེད་མང་ཆེ་བ་དག་རང་ཤུ་ཏིང་བྱེད་ག་ལི་རེད་སྔོན་མ་ཡིན་ན་ད་དེའི་ས་ཆ་དེ་ཚོ་ལ་ནི་ཚོང་ཁང་དེ་ལ་ཞེ་དྲག་ཐུགས་མངའ་ཡོད་མ་རེད་དེང་སང་དེ་ལ་ད་ཏུ་རིས་ཀྱི་སྤོ་ཏོག་ཆགས་འདུག་ཨ་ནི་དེ་ལ་ད་མི་མང་པོ་འཛོམས་ཡས་དང་དེ་ནི་ཟ་ཁང་མང་པོ་ཞིག་ཕྱེ་ཡོད་རེད་སྔོན་མ་ཡིན་ན་དེ་འདྲའི་ཐུགས་མངའ་མེད་རེད།

ཡད྄་ལས་སུ་ཟླ་ཚོ་རལ་གྲི་ལས་སུ་རྟ་བོ་ར་ལས་སུ་ཚོ་སྐྱིབས་མདོ་ཁ་བོ་དུ་བ་ལིང་གེ་ཚོ་སི་ད་ཨ་ནི་ང་དེ་ནི་མ་གྲོ་ཆེ་ཨ་ནི་བ་ནང་ལོ་ལ་ཛུ་ཨ་ནི་ངས་ལིང་གེ་ཚོ་དེ་ནི་མ་ངས་གང་ཐུབ་ཐུབ་གང་ཤེས་ཤེས་ཉིན་མ་ལིང་གེ་ཚོ་ལ་མ་ད་གྲི་ཤེས་སྐྱབས

ད་འདི་མཚོ་རལ་གྲི་འདི་གི་ལོ་རྒྱུས་བཤད་ན་ད་ངོ་མ་ངོ་མ་ད་འདི་ལོ་རྒྱུས་ལ་ཀཏ་མན་ཌུ་འདི་ད་ཆ་ཚང་མཚོ་གིས་གང་བསྡད་འདུག་ཨ་ནི་མཚོ་འདི་ནང་ལོགས་ལ་ཀར་ཀོ་ཏག་ལབ་ནི་ཀླུ་གི་རྒྱལ་པོ་ཁོ་རང་དང་ཁོ་རང་མི་མང་ཆ་ཚང་འདི་ཀླུ་འདི་ཚོ་འདི་ནང་ལོགས་ལ་འདི་ད་ཀཏ་མན་ཌུ་ནང་ལོགས་ལ་ཨ་ནི་ཉི་མ་གཅིག་ཨ་ནི་ད་འཇམ་དཔལ་དབྱངས་ཀྱི།

གནོད་པ་དང་གནོད་པ་རྒྱག་གི་འདུག་ག་འདྲ་ཞིག་ནི། ཁོ་རང་ལ་ད་དགྲ་ཤ་ལེན་གི་འདུག་ལ་ནི་ད་མང་པོ་ཞིག་ཐབས་ཤེས་དང། ཨ་ནི་རྗེས་ལ་ད་འཇམ་དཔལ་དབྱངས་ཀྱིས་ད་ཁོ་རང་ལ་ཁ་འཇམ་པོ་ཞིག་ནི peace གི་ཐོག་ནས་ཨ་ནི་ཀླུ་གི་རྒྱལ་པོ་ལ་ཨ་ནི་ཁོ་རང་ལ་ད་ད་ཏའུ་ར་གི་ད་ད་མཚོ་རལ་གྲི་ལ་ད་ད་དེ་མཚོ་དེ་ཨ་ནི་ཁོ་རང་ལ་ཕ། ཁོ་རང་གི་རྒྱལ་པོ་གི་ད་རྒྱལ་ཁང་འདྲ་བོ་ཞིག་ནས་ཁོ་རང་ལ་ཕུད་སྐྱུར་རེད་ཤག། ཨཱ་ནི་ཁོ་རང་ལ་འདི་ཕུད་དུས་ན་མོ་ད་ད་ལྟ་འདི་མཚོ་དེ། ཁོ་རང་གི་རྒྱལ་ཁང་བྱས་ཨཱ་ནི་ཁོ་རང་གི་མི་མང་ཆ་ཚང་དེ་ལ་ཨཱ་ནི། མཚོ་དེ་ལ། ཁོ་རང་གི་འདི་ཆགས་བཞག་རྒྱལ་ཁང།

ཁོ་རང་གི་སྐྱེ་དམན་ཉིན་ཅིག་ཨ་ནེ་མིག་ནད་པ་ཆགས་ནས་མིག་དཔེ་ན་ནས་ཨ་ནེ་མིག་འདི་ལ་བཅོས་ཐབས་བྱེད་མེད་ནས་ཉིན་ཅིག་ཨ་ནེ་ཇ་པུ་གི་མི་ཅིག་ནེ་ཝ་རི་གི་མི་ཅིག་ཨ་ནེ་ཁོ་རང་གི་ཀླུ་རྒྱལ་པོ་གིས་སྐད་བཏང་འདུག་ག་ཨ་ནེ་སྐད་བཏང་དུས་ལ་མོ་ཁོ་རང་གི་སྐྱེ་དམན་གྱི་མིག་ནད་པ་དེ།

ཨ་ནི། བོ་ཏོ་འདི་མར་ཕུད་ནས་བཞག་དུས་ལ་མོ་ད་ཁོ་ཞིང་ལས་བྱེད་དུས་ལ་མོ་ཕུད་ནས་བཞག་དུས་ཉིན་ཅིག་རྐུ་མ་ཤོར་དོ། རྐུ་མ་དེ་རྐུ་མ་བརྒྱབ་ཨ་ནི་ཐག་རྒྱང་པོ་འགྲོ་འདུག་ད་ཁོས་འོ་དེ་རྐུ་མ་དེ་བཙལ་བཙལ་བཙལ་མི་འདི་ཨ་ནི་རྐུ་མ་དེ་ཐུག་འདུག་ཉིན་ཅིག་ཁོ་ཡིས་འཇུས་ཐུབ་འདུག་འཇུས་དུས་ལ་མོ་ཁོ་རང་གཉིས་བར་དུ་ལ་ཨ་ནི་རྒྱབ་འདྲེ་ཤུགས་ཆེན་པོ་ཤོར་འདུག་ག་འཛིང་རེས། འཛིང་རེས་ཧ་ལམ་བསད་རེས་འདྲ་བ་ཙེ་རེ།

ས་ཆ་གཞན་པ་འདི་འདྲའི་གི་ཡང་འདི་འདྲའི་བརྙན་ཐུང་ཁྱེར་ནས་ཡོང་ཆོག་ལ་སོ་ཨ་ནི་མུ་མཐུད་ནས་གཟིགས་རོགས་གནང་ལྷན་རྒྱས་ཚོ། ཨ་ནི་ལྷན་རྒྱས་ཚོ་བརྙན་ཐུང་འདི་དགའ་བ་དང་ཨ་ནི་རང་ཚོ་ལ་ཕན་ཐོགས་པོ་བྱུང་བ་ཡིན་ན་ཨ་ནི་བརྙན་ཐུང་འདི་ཨ་ནི་གཞན་པ་ལ་ཡང་ཕན་ཐོགས་ས་རེད་བསམ་ན་ཨ་ནི་འདི་གང་མང་མང་ཤེར་བྱེད་རོགས་གནང་བཀྲམ་རོགས་གནང་ད་ང་ཚོ་ནམ་རྒྱུན་ནས་བརྙན་མ་ནས་བསྡད་ལ།

གཙང་མ་ཆགས་ནས་ཨ་ནི་གངས་རི་འདི་མཐོང་གི་འདུག་ད་ཀཏ་མན་ཌུ་ནས་གཞན་ལས་སླ་བོ་མཐོང་གི་མ་རེད་ཐལ་བ་གི་དེ་ར་སྣམ་བུ་ར།

ཨ་དེ་ལ་ངང་པ་དཀར་པོ་ཅིག་འདུག་ཡང

བལ་ཡུལ་གྱི་ལེགས་བྱས་འགྲོ་ས་ཆ་དེ་བལ་ཡུལ་ཀཏ་མན་ཌུ་དེ་དེ་ཉེ་བུ་ཁ་ལ་དྲེ་དེ་ཤ་དེ་འཛི་ལང་བང་ཨོ་དེ་སྨ་སུ་དེ་སྨ་ཨོ་དེ་དེ་ད་ཡུ་ད་ཡུ་ད་ཉ་ལ་ཁ་ལ་དྲེ་ཡུ་ཨ་ཁ་ལ་དེ་ཁ་དང་དེ་ཤ་ཡུ་ཡུ

ད་དེ་ནས་ལོག་འགྲོ་བའི་རྣམ་པ་ལྷན་རྒྱས་ཚོར་ཨ་ནི། ངའི་གི་ད་དེ་ལ་བརྙན་ཐུང་ལ་གལ་སྲིད་ངའི་གི་སྐད་ཆ་བཤད་སྟངས་མ་འགྲིག་པ་དང་ཚིག་དེ་འདྲས་ཚིག་དེ་འདྲས་ནོར་བ་བྱས་ན་དེ་ལ་སྙིང་ཐག་པ་ནས་དགོངས་འགལ་མེད་པ་ཞུ་ཞེས་ཞུ་ཡས་ཡིན།